དེ་ནས་དེས་རྫོང་གི་ས་ལ། ནད་ཁ་ནས་འཛུལ། གྱོད་ཁ་ནི་ཕུ་ཞེས་པའི་གེ་ལས་བཤད་དེ་ཀུན་གྱིས་ཐོས་མྱོང་བའི་སྐད་ཆ་རྙིང་པ་ཞིག་རེད། དེ་ནི་དུས་ཡུན་རིང་པོའི་སྤྱི་ཚོགས་འཚོ་བའི་ནང་ནས་འགྲོ་བ་མི་ཡི་རིགས་འདི་ཉིད་ཀྱིས་ཉམས་སུ་མྱོང་རྒྱུ་ཡོད་པའི་དངོས་ཡོད་ཀྱི་གནས་ཚུལ་ཞིག་འཇིག་རྟེན་རྒན་པོ་རྣམས་ཀྱིས་གདམས་ཏེ་བསྲེགས་པ་ཡིན་པས། ཨེ་འདི་ཚེ་སྔ་གི་སྐད་ཆ་རེད། ཚེ་སྔ་མའི་ཐམས་ཅད་རང་བྱུང་གི་ཁང་རང་བྱུང་ཟས་ལ་ལོངས་སྤྱོད་བྱེད་གྱི་གྱི་ཡོད་ལེ་རེད་དེ་དུས་ཡུལ་སྐར་མི་འགྲོ་རེད་དུས་ཡོད་རེད་དུས་ཟ་བཅས་འགྲོ་ལེ་ཀོ་རེ་ཀོ་རེ་ཟ་མྱང་འགྲོ་ལེ་ཟ་དུས་ཟ་དུས་ནི་མང་པོ་ཟ་ཨང་མི་ཟ་དུས་མི་ཟ་ནི་བཀྲེས་སྐོམ་དེ་དེ་འདྲ་གི་དེ་ནས་བཀྲེས་སྐོམ་གནོད་རེད་གསུང་ངེས་རེད་དེ་ཟེར་འོང་དུས་ས་ར་འདི་འདྲ་ཡིན་གྱི་ཡོད་ན་དེ་ནས་ད་རང་བྱུང་གི་ཟས་ལ་ལོངས་སྤྱོད་པའི་གནས་སྐབས་སུ་ཡང་ག་ལ་ཟ་འདོད་ཀྱི་གི་ཟས་དེ་ལུས་ཀྱི་བདེ་ཐང་དང་ཐད་ཀར་འབྲེལ་བ་ཡོད་པ་ལྟ་བུ་ཞིག་གསུང་ལེ་ཡིན་ན་དེང་དུས་ད་ཁ་ཟས་ཕལ་ཆེར་གྱི་ནང་ལ་རྫས་འགྱུར་གྱི་དེ་ནས་རྫས་དེ་འདྲེས་ཚར་བས་དེ་དེ་འདྲེས་ཚར་བའི་ས་ལ་དུག་འདྲེས་ཟིན་པའི་སྐབས་སུ་ནི་དེ་ལ་ནད་ཁ་ནས་ཞུགས་སླ་བ་སྨོས་མེད་ནད་དེ་ཁ་ནས་ཞུགས་ཚར་སོང་ནི་རེད། དེ་ནས་ལྷག་པར་དུ་ད་འདི་སོ་སོའི་ནི་ཕན་ལེ་གནོད་ལེ་ནད་ཀྱིས་མི་ཤེས་མི་ཐང་ཀྱི་སྙིང་ཀྱི་གནས་སུ་སྐྱོད་ཡོད་སྲིད་ད་ལས་ངན་དེ་ཚོར། ཟོས་ན་དེ་ནི་གནོད་ལེ་མི་ཤེས། མ་ཟོས་ན་ཕན་ལེ་མི་ཤེས། ཅི་ཟ་རྒྱུ་རྙེད་ལེ་ཟོས་དོ་ནི་ཟ་བྱེད་རོ། དེ་སོགས་ཐམས་ཅད་ཤ་ཚ་དགོས་ལེ་རེད་དུ་ཡོད་དེ་གསུངས་ལ། དེ་ནས་ད་དེས་ན་ཁ་ཟས་ཀྱི་བདེ་འཇགས་ཁ་ཟས་ཀྱི་བདེ་འཇགས་འདི། དེ་ནི་མི་ཀུན་གྱིས་དེ་ནི་དོ་ཁུར་བྱེད་དགོས་པའི་གླེང་གཞི་ཞིག་ཏུ་གྱུར་ཡོད་པས། དེ་དག་གི་བླང་དོར་བླང་དགོས་འདི་རེད་དོར་དགོས་འདི་རེད། དེ་ནས་ཤིས་པ་ཟ་བའི་ཚུལ་དུ་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི། དེ་ནས་ད་ལྟ་འཕྲོད་བསྟེན་སྒྲིག་འཛུགས་ཀྱིས་ཉལ་ཉིལ་ཁ་ཟས་བཅུ་ཟེར་ནས་རིགས་བཅུ་ལ་བསྡུས་ནས་བཤད་རྒྱུ་ཡོད་རེད། དེ་དེའི་ཉལ་ཉིལ་ཁ་ཟས་བཅུ་དེ་ག་འདི་རེད་དེ་ནས་ངས་ཀྱི་འདི་ནི་རས་ཁ་ལྡིས་བཟོ། དེ་ནས་མོང་ས་དེ་ནི་རང་རང་གི་ཨེ་འདི་ཡི་གེ་ནང་བལྟས་ནས་དེ་བཟོ་རྒྱུ་ཡིན་ན་དེ་ནི་ཆོག་རེད།

ཤིང་ཐོག་ག་དེ་ནས་བསྙལ་བཞག་ལེ་ག་དེ་འདྲ་ཡོད་ལེ་དེ་དེ་ཟེར་ཡོང་ནི་ཟེར་ལ་འདི་དེ་ནས་བསྙལ་བཞག་ཟེར་ཡོང་ནི་ད་ཕག་ཤ་བསྙལ་བཞག་ལེ་འདྲ་ཚོད་མ་བསྙལ་བཞག་ལེ་འདྲ་དེ་ནང་ཚྭ་མང་པོ་ཡོད་ཤིང་འདུག་ལེ་འདི་རེད་འདི་གི་ཁྱད་ཆོས་གཙོ་བོ་ཚྭ་མང་ཚྭ་ཡོད་སོང་དེ་ནོ་ཚྭ་ཚྭ་མང་པོ་ཟོས་ཚར་ན་ཁྲག་ཤེད་མཐོ་འགྲོ་རེད་འོང་དེ་ནས་དེ་སོང་དེ་ཚྭ་མང་པོ་འདུག་བསྙལ་བཟོ་བྱེད་པའི་སྐབས་སུ་ཟེ་ཚྭ་སྐྱུར་ནས་འབའ་ཨེར་རྫས་ཀྱི་རེད།

འདི་གཉིས་ནི་སྐྱེས་གསུངས་ལ། དེའི་ནང་དུ། ད་དཔལ་གཤིས་ཤེས་ཡོན་ཟེར་མི་ཅི་ཡང་མཛད་ཀྱི་ཡོད་རེད་དཔལ་གཤིས་ཤེས་ཡོན་དཀར་པོ་གཉན་གྱི་རེད། དེ་ནས་དེ་གཉན་དེ་སྨན་དེ་དེ་གི་རྫས་དེ་ཡང་སྐྲན་ནད་སྐྱེད་པའི་རྫས་ཀྱི་ཡོད་གསུངས་དེའི་ནང། དེ་ནས་དེའི་རིམ་པ་གཉིས་པའི་འབག་བཙོག་དངོས་པོ། དེ་ནས་འབག་བཙོག་བཟོ་བའི་བཟོ་རྫས་ཀྱི་དེ་ནས་རིམ་པ་གཉིས་པའི་འགའི་འབག་བཙོག་དངོས་པོ་ཡིན་རླུང་འཁོར་གྱི་ད་ལྟ་མཇུག་གི་དུ་བ་དེ་དང་འདྲ་བོ་ཅན་རེད་ཡོད་རེད་གསུངས་ལ། དེ་སྐད་བསྟན་ནས་ད་ལྟ་སོ་སིག་ས་ཨང་དུས་ནས་དྲོད་ཚད་མཐོན་པོ་གི་སུ་ཨང་དུས་དྲོད་ཚད་མཐོན་པོ་གི་ས་ཚ་ལའི་དུས་སྤྲི་དཀར་གྱི་འགྱུར་བ་སྤྲི་དཀར་རྡོ་རྗེ་དེ་ད་འདི་ད་ད་ཟས་སྐྱུ་འདི་ལ་སྤྲི་དཀར་རྫོགས་འགྲོ་རེད། འདི་དེ་ས་ཚ་རིག་སོང་ལ་ས་ཚ་རིག་དེ་མི་རིག་རྫོགས་ཚར། དེ་ནི་དེ་སེམས་ས་ལ་རྒྱུན་དུ་སྣུམ་ས་ཚ་ཡར་རིག་གི་ཟས་རིགས་དེ་ཟོས་ཡོད་ན་དམར་སྤྲོ་ཐང་ལ་འགྱོ་འདྲ་རེད་གསུངས་ལ་གཤིས་ཀ་འགྱོ་འདྲ་དམར། དེ་ནས་དེ་འདྲ་ཡོད་རེད་གསུངས། དེ་ནས་དེ་ད་ད་གཉིས་པ་རེད་ད་ད་ད་ཨང་གསུམ་པ་དེ་ནི་ལས་སྣོན་བྱས་པའི་ཤ་རིགས།

དེ་ནས་དེ་དེ་ན་སྒྲུང་སྐོར་ཟེར་རེད་ད། དེ་ཚང་མ་དེ་དེ་ནས་ད་ད་འདི་སྙིགས་ལུས་རེད་སོང་ནས། ཟས་སྤྱོད་དྲི་ཞིམ་རྫས་དྲི་མ་ཡག་ཟས་ཀྱི་རྫས། མདོག་སྒྱུར་རྫས་ཚོད་རྒྱག་རྒྱུ་ཡོད་དྲོད་ཚད་མཐོ་དྲགས་དེ་དེ་ནས་ད་ད་དྲོད་མཐོན་པོ། དེ་ནས་འཚོ་བཅུད་དམན་པ། སྒྲུང་སྐོར་ཡིན་སོང་ལ། ཀ་ར་ཡིན་སོང་ལ། དེ་ནས་ཀ་ར་ངལ་ཚུལ་བུ་རམ་ཟེར་རེད་ཐང་གོ། དེ་ནས་དེ་ཚོ་ཚང་མ་རེད་འདྲ་མི་འདྲ་བརྒྱ་ཐམ་པ་ཡོད་ན་ཚང་མ་ཐང་གོ་རེད།

དེ་སྙིགས་ལུས་མཚན་རྟགས་ནི་ད་ལྟ་ཞག་ཚི་མང་པོ་འགྱོད་ལྷ་སེང་རྡོ་རྗེ་རྟ་དེ་རིགས་མངར་ཆ་མང་པོ་ཅན་ཡོད་ད་ལྟའི་ནང་ལ་དེ་ཟེར་དུས་དཀྱིལ་ནང་ཞག་ཚི་མང་པོ་ཡོད་གསུངས་རྟ་དེ་གས། དེ་ནས་ཟ་བྱེད་ཚ་ལ་བརྗོད་དེ་ཟས་ཀྱི་ཡི་ག་འགག་ཟས་སམ་ཟས་དངོས་ཁོག་པ་ནང་ལ་མི་འགྲོ་ནི་དེ་ནི་འཚོ་བཅུད་ཡོད་དོ་མཉམ་མིན་པ་ཉིད་དུ་འགྱུར་རེ་གསུངས་ངེས་རེད་དེ་ནས་ཅེས་ཏེ་བསྲེག་ཟས་ཀྱི་རིགས་བསྲེགས་བཞག་ལས་དགོས་ཡང་དུ་ན་སྐྱེས་འདུག།

ལུག་ཤ་འདྲ་དེ་ནི་ཐུ་རི་མགོ་ལ་བསྲེགས་འདུག་དེ་ནས་དེ་འདྲ་ལྕགས་ལེགས་བསྲེགས་ཟས་འདྲ་བྱུང་འདུག་ཅེས་དུ་སོག་ཡིན་གསུངས་ལ། སྙིགས་ལུས་མཚན་རྟགས་ནི་དར་འདེགས་ཀྱི་སྐྲན་ནད་སྐྱེད་བྱེད་ཀྱི་རྫས་ཆེན། དེ་ནས་གསུམ་གྱི་ཡ་གྱལ་པིན་པི་ཨེ་པིན་ཟེར་མི་དེ་ཡོད་གསུངས་ལ། སྤྲི་དཀར། དེ་ནས་ཚོང་གི་རྐྱེན་དུ་སོང་ན་རྒྱུ་གཤིས་འགྱུར་སྲིད། ཤ་བསྲེགས་ཀྱི་ནང་དུ་ཤ་བསྲེགས་རྒྱ་མི་ནང་དུ་པིན་པི་ཨེ་འདེབས་པའི་རྫས་དེ་ཉིད་ཁོག་པ་དུ་སོང་ན་ཕོ་བ་ལ་འཇགས་དེ་ཕོ་བ་ལ་ཕོ་སྐྲན་རིགས་འདུག་མི་དག་དེ་འདྲ་སྐྱེད།

ཅིའི་ཐད་ཀར་ཡོད་མ་སོང་ནི་འདི་གོ་སྟོང་འདི་འདོན། དེ་ནས་རང་བཟང་གི་ཚེ་སྐྱོང་འཛིན་སྐྱོང་མི་སྐྱེག་དེ། སྐྱེས་བཞུགས་སླད་ད་ཚེ་རྫོགས་འདོད་ཀྱི་དེ། འདི་ཡི་ནང་དུ་སྐྲན་ནད་སྐྱེད་པའི་རྫས་ཡོད། ཤུ་བྷན་ཟེར་འདོད་ཀྱི་དེ་རེད། དེ་ནས་དེ་སྐྱེས་མེ་བཀྲམ། མེ་བཀྲམ་ཟེར། མེ་བཀྲམ་དེ་ཕར་བཏགས་འདུག་དུས་ངས་པགས་སྐྱེག་གི་ནང་བལྟས་ལན། བཟའ་བྱ་སྐོང་སྐབས་སྐོང་བག་ཅིག་ངོ་མ་འདྲ་ཅི་ལས་བྱེད་ཅིག་དང་དེ་དེས་བཟའ་བྱ་སྐོང་བ་མ་རེད་རྫས་ཅིག་དང་དེ་ཡིན་ཤོག་ཟེར་མི་འདུག། མིག་ལ་མཛེས་པའི་ཁ་དོག་ཁ་ལ་སྙི་བའི་རེག་ཚོར་སྣ་ལ་ཞིམ་པའི་དྲི། ཤ་དྲི་ཚད་དང་ལྡན་པའི་སྤྲི་དཀར་གྱི་འདུས་ཚད་དེ་དག་ཚང་མ་ཕག་ཤ་དང་འབྲེལ་བ་མེད་ཕག་ཤ་མ་ཚང་བའི་དུས་སོ། ཚང་མ་མདོག་སྒྱུར་རྫས་རུལ་འགོག་རྫས་དྲི་ཞིམ་རྫས། ཤ་ཡི་སྐྱི་པགས་ཕག་ཁྲག་སེམས་ཅན་ལས་སློང་བའི་སྤྲི་དཀར་རྣམས་དབྱེ་སྣ་ཚོགས་ཅན་གྱི་སྲི་ཞུན་གྱི་ནང་དུ་བཏང་འོང་བ་ཡིན་པས་ཁྱོད་ལ་ཤ་ཡི་བྲོ་བ་ལྟ་བུར་བྱེད་ཐུབ་ཀྱང་ཤ་ཡི་འཚོ་བཅུད་མཁོ་འདོན་བྱེད་མི་ཐུབ།

མ་རྩ་ཁ་ལ་མི་འགྲོ་བའི་བཟོ་དགོས་ན་དཀའ་ངལ་ཆེན་པོ་རེད་གསུངས་ལེ་ད་ད་ད་ག་ན་ཡིན་ནའང་དེ་ནི་འདི་གི་ཆ་དུ་ཡོད་རེད་དུས་དེ་ནི་དེ་དཀའ་ངལ་ཆེན་པོ་རེད་དེ་ནི་མ་རྩ་མི་གཟབ་ཏུ་བཅག་དགོས་ན་སྐྱེལ་དགོས་ན་སྐབས་མི་ཡོད་རེད་གསུངས་འོན་ཀྱང་ཟས་རིགས་འདི་དག་ཟ་རྒྱུ་ཉུང་དུ་བཏང་ནས་ཟས་རིགས་འདི་དག་ཟ་རྒྱུ་ཉུང་དུ་བཏང་འཚོ་བཅུད་དང་ལྡན་ཞིང་བདེ་ཐང་གི་ཟས་ལ་ལོངས་སྤྱོད་རྒྱུ་ནི་ང་ཚོས་འགྲུབ་ཐུབ་ངེས་རེད་གསུངས་ལེ་ད་དེ་འགྲུབ་ཐུབ་རེད་གསུངས་ལེ་གཟབ་གཟབ་བཟོ་དགོས་རེད་གསུངས་ལེ།